ལྔ་པ། ཁྭ་ཏ་དང་སྐྱ་ཀ་གཉིས་མིག་ཤེས་འགྲན་པ། སྔོན་གྱི་དུས་སུ་བྱ་ཁྭ་ཏ་ཞིག་ཡོད་པ་དེས་རང་ཉིད་ནི་མིག་གསལ་བ་འགྲན་ཟླ་བྲལ་བ་ཞིག་ཡིན་སྙམ་ནས་རང་རློམ་ཁེངས་དྲེགས་ཧ་ཅང་ཆེན་པོ་བྱེད་ཀྱི་ཡོད། ཉིན་ཞིག་ཁྭ་ཏ་སྐྱ་ཀའི་སར་སོང་སྟེ་ངེད་གཉིས་མིག་གསལ་ལོས་འགྲན་བསྡུར་བྱེད་དམ་ཞེས་བཤད་པ་ན། སྐྱ་ཀའི་སེམས་ལ། ཁྭ་ཏ་ཁོས་ནམ་རྒྱུན་དུ། མིག་གསལ་མདོག་གི་སྤོབས་པ་ཧ་ཅང་ཆེན་པོ་བྱེད་ཀྱི་ཡོད་པས། དེ་རིང་ངས་ཁོའི་གཉའ་གཅོག་དགོས་བསམ་ནས་འགྲིག་ག་འགྲིག་ག། ངེད་གཉིས་མིག་གསལ་ལོས་ཇི་ལྟར་བྱས་ནས་འགྲན་དགོས་མིན་ཁྱེད་ཀྱིས་གསུངས་དང་ཞེས་བཤད། དེའི་དུས་སུ་ཁྭ་ཏས་ཐག་རིང་གི་རི་བོ་ཞིག་ལ་བལྟས་ཏེ། ངེད་གཉིས་རི་བོ་ཡ་གིའི་ལྡེབས་ཀྱི་སྲོག་ཆགས་གང་མཐོང་མིན་བལྟ་དགོས་ཞེས་བཤད་པར། སྐྱ་ཀས་འོ་ན། ཁྱོད་ཀྱིས་རི་བོའི་ལྡེབས་སུ་གང་ཞིག་མཐོང་གི་འདུག་གམ་ཞེས་དྲིས་པས་ཁྭ་ཏས་མ་མཐོང་ཡང་མཐོང་ཁུལ་བྱས་ཏེ། རི་བོ་ཡ་གིའི་ལྡེབས་སུ་རི་བོང་ཞིག་གིས་རིལ་མ་གཏོང་བཞིན་འདུག་ཅེས་བཤད། སྐྱ་ཀས་ཁྭ་ཏས་མ་མཐོང་ཡང་མཐོང་ཁུལ་བྱས་པ་ཤེས་ཏེ་འོ་ཏག་ཏག་རིལ་མ་དེ་ཐུར་ལ་འགྲིལ་ཡོང་གི་འདུག་ཅེས་བཤད་པས། ཁྭ་ཏས་བསམ་པར་སྐྱ་ཀས་དངོས་འབྲེལ་རིལ་མ་འགྲིལ་ཡོང་བ་མཐོང་བ་མིན་ནམ་བསམས་ནས། ད་རིལ་མ་དེ་ག་རེ་བྱས་སོང་ཞེས་དྲིས། སྐྱ་ཀས་ད་རིལ་མ་དེ་འགྲིལ་མཚམས་བཞག་འདུག་ལ། རིལ་མ་དེར་སེར་ཁ་ཕྲན་བུ་ཞིག་གས་སོང་ཞེས་བཤད་པས། ཁྭ་ཏ་ཅི་ཤོད་འདི་ཤོད་མེད་པར་གྱུར་ནས་མིག་ཤེས་འགྲན་བསྡུར་ཕམ་ཁ་ཤོར། དེ་ནས་བཟུང་རང་ཉིད་མིག་གསལ་པོ་ཡོད་ཚུལ་སྐོར་རང་རློམ་བྱེད་མི་ཕོད་པ་ཆགས།